འདི་ནི་ཨ་རིའི་རྒྱལ་ས་ཝ་ཤིན་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བདུན་པའི་ཚེས་ཉེར་བདུན་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་དགུ་པའི་ཚེས་བཅུ་གཅིག

འདས་གྲོངས་སུ་ཕྱིན་པར་ཐུགས་གསོའི་གསུང་འཕྲིན་བསྩལ་གནང་མཛད་ཡོད་པའི་གནས་ཚུལ་གྱིས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་དེ་རིང་གི་ཆེད་སྒྲིག་གི་ལེ་ཚན་དང།
དགེ་རྒན་གྱི་སློབ་ཁྲིད་ཐབས་ལམ་དེ་ཡག་ཏུ་བཟོ་ཡག་དེ་དཔེ་གལ་ཆེན་པོ་རེད་ཤག།
མཐའ་མཇུག་ཏུ་དེང་དུས་ཀྱི་རྒྱ་ནག་ཞེས་པའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། ལྷོ་ཨ་ཧྥི་རི་ཀའི་ཛུ་ལུ་སྲས། མེན་གྷོ་སུ་ཐུ། བུ་ཐི་ལེ་སི། མཆོག་འདས་གྲོངས་སུ་ཕྱིན་པར་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ཐུགས་གསོའི་གསུང་འཕྲིན་བསྩལ་གནང་མཛད་གདའ། དེ་ཡང་རྒྱ་གར་བཞུགས་སྒར་རྡ་རམ་ས་ལ་ནས་ང་ཚོའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན་ད་རེས་སྤྱི་ཟླ་དགུ་བའི་ཚེས་བཅུ་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ལྷོ་ཨ་ཧྥི་རི་ཀའི། Zulu། སྲས་དང། ཡུལ་དེའི་གྲོས་ཚོགས་ཀྱི་འཐུས་མི། དུས་ཡུན་རིང་པོ་གནང་མྱོང་བའི་སྲས་དམ་པ་སྐུ་ཞབས། Mangosuthu Buthelezi། ད་རེས་སྤྱི་ཟླ་དགུ་པའི་ཚེས་དགུ་ཉིན་དགུང་གྲངས་དགུ་བཅུ་གོ་ལྔའི་སྟེང་འདས་གྲོངས་སུ་ཕྱིན་པར། དམ་པ་ཁོང་གི་ནང་མི་ལྷན་རྒྱས་དང་རྗེས་འབྲང་པ་ཡོངས་ལ་ཐུགས་གསོའི་གསུང་འཕྲིན་ཞིག་སྩལ་གནང་བའི་ནང་གོང་ས་མཆོག་གིས་ངོས་རང་འདས་པོ་ཁོང་དང་ཐེངས་མང་ཐུག་འཕྲད་བྱུང་མྱོང་ཡོད་ཅེས་དང་དམ་པ་ཁོང་ནི་ངོས་དང། བོད་མི་རྣམས་ལ་སེམས་ཉེ་བའི་གྲོགས་པོ་ཞིག་ཡིན་ཞེས་དང་དམ་པ་ཁོང་ནི་དགུང་ལོ་དགུ་བཅུ་གོ་ལྔ་བར་མི་ཚེ་དོན་སྙིང་ལྡན་པའི་ངང་བསྐྱལ་ཐུབ་ཡོད་ཅེས་བཀའ་བསྩལ་གནང་ཡོད་པ་དང། ཡང་གོང་ས་མཆོག་གིས་མུ་མཐུད་དེ་དམ་པ་ཁོང་ནས་བོད་ཀྱི་ཆེ་མཐོངས་དང་རང་དབང་གི་ཆེད་དུ། ཐུགས་སྣང་ཆེན་པོའི་ངང་རྟག་ཏུ་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུ་བ་དང་ཆབས་ཅིག། རྟག་ཏུ་བཀའ་དྲིན་བསམ་ཤེས་ཞུ་བཞིན་ཡོད་ཅེས་བཀའ་སྩལ་གདའ། ཡང་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་སུ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཞལ་པར་བརྒྱུད་བཀའ་འདྲི་ཞུས་པར་དམ་པ་ཁོང་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐོག་མ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོ་ལ་ལྷོ་ཨ་ཧྥི་རི་ཀར་མཇལ་འཕྲད་གནང་ཡོད་པ་དང་རིམ་པས་གོང་ས་མཆོག་དང་ཐེངས་མང་མཇལ་འཕྲད་ཀྱིས་བོད་དོན་ལ་རྒྱབ་སྐྱོར་ཤུགས་ཆེ་གནང་ཡོད་ཅེས་འགྲེལ་བརྗོད་གནང་གདའ། ཁོ་རང་རྩ་བའི་ད South Africa གི་ག་རེ་ཟེར་དགོས་རེད་ལ་ཀོ་བ་ཛུ་ལུ་ཞེས་ཀྱི་ཡང་ཅིག་ཨ་ཧྥི་རི་ཀའི་ལུང་པའི་མི་རིགས་ཅིག་གི་ཁོ་རང་ད་ག་རེ་ཟེར་སྐྱེ་རྒྱུའི་ཆེད་བྱས་ཨ་ནི་ཁོ་རང་ཕི་ཀའི་རྩ་བའི་སྲས་ཙམ་ཡིན་པ་མ་ཟད་ད་ལྟ་སའུ་ཏི་ཨ་ཧྥི་རི་ཀའི་ད་ལྟ་སའུ་ཏི་ཨ་ཧྥི་རི་ཀའི་ད་ལྟ་ནང་སྲིད་བློན་ཆེན་ཆགས་འདུག་ཨ་དེའི་ཆེད་ཨ་ནི་ཁོ་རང་ཚོ་སའུ་ཏི་ཨ་ཧྥི་རི་ཀའི་ནང་ལ་ད་དཔེར་ན་གྲངས་ཉུང་མི་རིགས་དཀའ་ངལ་དང་གང་འདྲ་གང་ཅིའི་ཐད་ནས་ཨ་ནི་དཀའ་ངལ་ཡོད་པ་ཚོ་ཚང་མ་ཁོ་རང་ཚོ་ད་ཉམས་མྱོང་ཡོད་ཙང་ཨ་ནི་ང་ཚོ་བོད་པའི་ཐོག་ལ་ཨ་ནི། ཁོ་རང་གི་ཁ་སོར་བདག་གི་ཁ་ཐུགས་སེ་ཁ་སོར་ཐུགས་ཁུར་ཆེན་པོ་བཞེས་པ་དང་ཨ་ནི་ལྟ་བུར་བུ་ཞིག་ཕ་ནས་ཕ་ཅི་བུའི་ནང་འདུས་ཙ་ནས་ཨ་ནི་ཁོ་རང་བཅས་ཨ་ནི་དེ་ནས་རྗེས་ལ་ད་ལྟ་དཔེར་ན་དབྱིན་ཇིའི་ལུང་པ་ཨེ་ཌིན་བྷར་ཡིན་པ་ཉིས་སྟོང་བཞི་འདྲ་བ་ཅིག་ལ་ང་ཚོ་བོད་དོན་རྒྱབ་སྐྱོར་ཚོགས་པ་ད་ལྟ་གྲོས་ཚོགས

ཞེ་དྲགས། ཐུགས་ཁུར་ཆེན་པོའི་ཐོག་ནས་རྒྱབ་སྐྱོར་གནང་ཡོད། ཞིང་གཤེགས་སྲིད་དོན་པ་སྐུ་ཞབས་མོང་གོ་སུ་བྷུ་ཏི་ལིས་མཆོག་ནས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་དད་གུས་ཞུ་མུས་ཤིག་དང། ལྷག་པར་དུ་སྤྱི་ལོ་ཉིས་སྟོང་དགུ་ལོ་ལ་ལྷོ་ཨ་ཧྥི་རི་ཀའི་གཞུང་གིས་གོང་ས་མཆོག་ལ་ཐོངས་མཆན་བཀག་འགོག་སྐབས་སྲིད་དོན་པ་སྐུ་ཞབས

ཐོག་ལ་དགོངས་ཚུལ་མི་མཐུན་པའི་དཀའ་རྙོག་སེལ་ཐབས་སུ་རྒྱ་གར་གྱི་སྲིད་བློན་ནཱ་རེནྡ་མོ་དཱི་མཆོག་གིས་འབྲེལ་བའི་ཟམ་པ་ལྟ་བུ་གནང་ནས། ནང་འགྲིག་གནང་ཐབས་གནང་བར་ལམ་ལྷོངས་བྱུང་ཡོད་ལུགས་རྒྱལ་ས་ལྡི་ལི་ནས་ཨེ་པི་གསར་ལས་ཁུངས་ཀྱིས་གནས་ཚུལ་སྤེལ་གདའ། དེའང་ད་རེས་གཟའ་ཉི་མ་ཉིན G-20 ལྷན་ཚོགས་མཇུག་མ་སྒྲིལ་གྱི་གོང་ལ་ར་ཤི་ཡས་ཡུ་ཀེ་རེན་ལ་བཙན་འཛུལ་བྱས་ནས་དམག་རྒྱག་བཞིན་པའི་ཐོག་ལ་རྒྱལ་ཁབ་ཉི་ཤུའི་དབུ་ཁྲིད་དབར་དགོངས་ཚུལ་མི་མཐུན་པ་དང་དོགས་གཞི་ཆེན་པོ་ཡོད་ཀྱང་རྒྱ་གར་སྲིད་བློན་ནཱ་རེན་མོ་དཱི་མཆོག་གིས་སྤྱི་མོས་ཀྱི་སྤྱི་བསྒྲགས་ཀྱི་ཚིག་དོན་ལ་གྲོས་འཆམ་བྱུང། དབྱིན་ཇིའི་སྲིད་བློན་རི་ཤི་སུ་ནག་མཆོག་གིས་རྒྱལ་ཁབ་ཉི་ཤུའི་དབུ་ཁྲིད་རྣམས་ནས་བརྡ་ལན་ཧ་ཅང་ཆེན་པོ་ཞིག་སྤྲད་རྒྱུ་ལ་སྤྱི་མོས་བྱུང་ཡོད་པར་གསུངས། ཡང་འཇར་མན་གྱི་དབུ་ཁྲིད་ཨོ་ལ་ཧྥ་ཤོལ་ཙི་ཡིས་དེ་ནི་རྒྱ་གར་གྱི་ཕྱི་འབྲེལ་ཐབས་ཇུས་ལམ་ལྷོངས་ལྡན་པ་ཞིག་བྱུང་ཡོད་པ་དང། ལྷན་ཚོགས་མ་ཚོགས་གོང་མང་པོས་དེ་ལྟར་འབྱུང་དཀའ་བའི་དགོངས་ཚུལ་བཅངས་ཡོད་པ་རེད་ཅེས་གསུངས་གདའ། ཡང་རྒྱ་གར་གྱི་ཕྱི་སྲིད་བློན་ཆེན། Subrahmanyam Jaishankar མཆོག་གིས་གསལ་བསྒྲགས་དེ་ནི་ད་ལྟའི་དངོས་ཡོད་ཀྱི་གནས་སྟངས་ལ་གཞིགས་པ་ཡིན་ལུགས་གསུངས་གདའ། ཐེངས་འདིའི་ཡུ་ཀེ་རེན་གྱི་དམག་འཁྲུག་དང་འབྲེལ་བའི་སྤྱི་མོས་གྲོས་ཆོད་དེའི་ནང་ར་ཤི་ཡ་ལ་ཡོངས་བསྒྲགས་སྐྱོན་བརྗོད་བྱས་མེད་ཀྱང། སྔ་ལོ G-20 ལྷན་ཚོགས་སྐབས་ཀྱི་བསྒྲགས་གཏམ་ལས་བརྗོད་ཚིག་འཇམ་པ་ཡོད་པ་དང། ཐེངས་འདིའི་བསྒྲགས་གཏམ་ནང་ར་ཤི་ཡ་གིས་ཡུ་ཀེ་རེན་ལ་བཙན་འཛུལ་བྱེད་བཞིན་པ་ཞེས་པའི་བརྗོད་ཚིག་འཁོད་མེད་པ་དང་དེའི་ཚབ་ཏུ་མཉམ་འབྲེལ་རྒྱལ་ཚོགས་ཀྱི་བཅའ་ཁྲིམས་ནང་རྒྱལ་ཁབ་ཚང་མས་ས་ཁུལ་མངའ་ཁོངས་སུ་བཅུག་ཐབས་སུ་རྒྱལ་ཁབ་སུ་འདྲ་ཞིག་གི་ཐོག་ལ་དྲག་ཤུགས་ཀྱི་ལས་འགུལ་སྤེལ་མི་རུང་བ་དང་རྒྱལ་ཁབ་གཞན་གྱི་རང་དབང་དང་བདག་དབང་སུ། ཆབ་སྲིད་རང་བཙན་འཕྲོག་མི་རུང་ཞེས་འཁོད་ཡོད་པ་དེ་ལ་རྒྱལ་ཁབ་ཚང་མས་མོས་མཐུན་གནང་ནས་རྒྱ་གར་གྱི་ཕྱི་འབྲེལ་ཐབས་ཇུས་ལམ་ལྷོང་ལྡན་པར་གྱུར་ཡོད་པ་ཨེ་ཕི་གསར་ལས་ཁང་གིས་གནས་ཚུལ་སྤེལ་གདའ། ཡང་དབྱིན་ཇིའི་སྲིད་བློན་སྐུ་ཞབས་སུ་ནག་མཆོག་གིས་རྒྱ་ནག་གི་སྲིད་བློན་དང་མཇལ་འཕྲད་སྐབས་སུ། རྒྱ་ནག་གི་དབྱིན་ཡུལ་དམངས་གཙོའི་ལམ་ལུགས་ཀྱི་ཐོག་ལ་རྒྱ་ནག་གིས་ཐེ་ཇུས་བྱེད་བཞིན་པ་དེ་ལ་སེམས་འཚབ་ཡོད་པའི་འགྲེལ་བརྗོད་གནང་གདའ། དེ་ཡང་ཁ་རྩང་སྤྱི་ཟླ་དགུ་པའི་ཚེས་བཅུ་ཉིན། AFP གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན། རྒྱ་གར་རྒྱལ་སར་ལྡི་ལི་ནང G20 འམ་འཛམ་གླིང་གི་ཡར་ཐོན་ཆེ་བའི་རྒྱལ་ཁབ་ཉི་ཤུའི་ལྷན་ཚོགས་གནང་བ་དང་སྟབས་བསྟུན་ནས་དབྱིན་ཡུལ་གྱི་སྲིད་བློན་སྐུ་ཞབས། རི་ཤི་སུ་ནག་མཆོག་གིས་རྒྱ་ནག་གི་སྲིད་བློན་ལི་ཁི་ཆང་དང་ལྷན་དུ་གཟའ་ཉི་མ་ཉིན་མཇལ་འཕྲད་ཀྱི་སྐབས་སུ་དབྱིན་ཇིའི་གྲོས་ཚོགས་སུ། ཉམས་ཞིབ་པས་རྒྱ་ནག་གི་སོ་པ་བྱས་པའི་ཉེས་མིང་འོག་འཇུ་བཟུང་བྱས་པས་རྒྱ་ནག་གི་དབྱིན་ཡུལ་གྱི་དམངས་གཙོའི་ལམ་ལུགས་ལ་རྒྱ་ནག་གིས་སོ་ཉུལ་དང་ཐེ་ཇུས་བྱེད་བཞིན་པ་དེ་ལ་སེམས་འཚབ་ཆེན་པོ་བྱེད་བཞིན་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་པ། དབྱིན་ཇིའི་སྲིད་བློན་མཆོག་གི་ལས་ཁང་གི་མགྲིན་ཚབ་པས་གསར་འགོད་པ་ལ་འགྲེལ་བརྗོད་གནང་གདའ། དབྱིན་ཡུལ་གྱི་ཉེན་རྟོག་པས་དབྱིན་ཇིའི་གྲོས་ཚོགས་ནང་ཉམས་ཞིབ་པའི་ལས་ཀ་བྱེད་བཞིན་པའི་རྒྱ་ནག་གི་སོ་ཉུལ་བྱས་ཡོད་པ་ལོ་ན་ཉི་ཤུའི་ནང་སླེབས་པ་ཞིག་དང་ལོ་སུམ་ཅུའི་ནང་སླེབས་པའི་མི་གཞན་བཅས་མི་གཉིས་ཀྱིས་རྒྱ་ནག་གི་སོ་པའི་ལས་དོན་ནང་ཞུགས་པའི་དོགས་གཞིའི་འོག་འཇུ་བཟུང་བྱས་ཡོད་པ་ད་རེས་གཟའ་སྤེན་པའི་ཉིན་འགྲེལ་བརྗོད་གནང་ཡོད་པའི་གནས་ཚུལ་ཐོན་གདའ། རྣམ་པ་ཚོས་ད་ལྟ་གསན་བཞུགས་ལེ་དེ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད། ད་ནི་དེ་རིང་གི་ཆེད་སྒྲིག་གི་ལེ་ཚན་ནང་མ་འོངས་བོད་ཀྱི་ཕྲུ་གུ་མང་པོ་ཞིག་གི་མི་ཚེའི་མདུན་ལམ་བསྐྲུན་ཆེད་དགེ་རྒན་རྣམ་པས་དུས་ནས་དུས་སུ་ཆེད་ལས་གོང་མཐོར་གཏོང་རྒྱུ་གལ་ཆེན་པོ་ཡིན་པའི་སྐོར་ང་ཚོའི་གསར་འགོད་པ་བློ་བཟང་ལགས་ཀྱིས་གནས་ཚུལ་སྙན་སྒྲོན་ཞུས་པར་བསྐྱར་དུ་གསན་རོགས།
མི་རིགས་སུ་འདྲ་ཞིག་ཡིན་རུང་དགེ་རྒན་ནི་མི་རབས་གསར་པ་ཚོའི་མདུན་ལམ་སྟོན་མཁན་གྱི་ལམ་སྟོན་པ་ཞིག་ཡིན་པའི་ཆ་ནས། ཤེས་བྱ་ཡོན་ཏན་གྱིས་ཕྱུག་པ་ཙམ་མ་ཡིན་པར་ཕུགས་བསམ་དང་ཀུན་སྤྱོད། ལྷག་པར་དུ་སྤྱི་སེམས་ཀྱིས་ཕྱུག་པ་ཡིན་དགོས་པ་ཧ་ཅང་གལ་ཆེན་པོ་རེད་ཅེས་དང། ལྷག་པར་དུ་བཙན་བྱོལ་བོད་མི་ལ་ཆ་མཚོན་ན། མི་རིགས་དང་རིག་གཞུང་སྲུང་སྐྱོབ་ཀྱི་འགན་འཁྲི་ལྕི་མོ་ཞིག་ཡོད་པར་སོང། མི་རབས་གསར་པ་ཚོ་ལ་བོད་མི་རིགས་ཀྱི་རིག་གཞུང་ཡུལ་སྲོལ་གོམས་གཤིས་དང་བཅས་པ་བརྒྱུད་སྤྲོད་ཀྱིས་མི་ཉམས་རྒྱུན་འཛིན་དང་དར་སྤེལ་བྱེད་ཐུབ་དགོས་ཤིང། དེ་ལྟར་ཐོབ་པ་ལ་ཤེས་སྤྱོད་གཉིས་ལྡན་གྱི་དགེ་རྒན་ཚད་ལྡན་བྱེད་དགོས་པ་ཧ་ཅང་གལ་ཆེན་པོ་ཡིན་དུས། དགེ་རྒན་ཚོའི་ངོས་ནས་དུས་ནས་དུས་སུ་སོ་སོའི་ཆེད་ལས་གོང་མཐོར་གཏོང་དགོས་པ་གལ་ཆེན་པོ་རེད་ཅེས་བདེ་གཤེགས་ལས་བོད་ཁྱིམ་སློབ་གྲྭའི་བོད་ཡིག་དགེ་རྒན་བསྟན་འཛིན་ཆོས་སྒྲོན་ལགས་ནས་གསུང་གི་འདུག།
ད་སྤྱིར་བཏང་དགེ་རྒན་ལས་དེ་ད་ང་རང་དགེ་རྒན་གཅིག་ཡིན་པའི་ཆ་དེ་འདྲའི་ལབ་ཀྱི་མེད་རོ། སྤྱིར་བཏང་དགེ་རྒན་ལས་དེ་ད་ལས་ཀ་ཚང་མ་ནང་ལོགས་ནས་ང་རང་གིས་ག་རེ་མཐོང་ལབ་ན་ཡག་ཤོས་ཤིག་མཐོང་གི་འདུག་ར། ཨ་ནི་དགེ་རྒན་འདི་ག་རེ་རེད་ལབ་ན། སྤུ་གུ་མང་པོ་ཅིག་མི་མང་པོ་ཅིག་གི་མདུན་ལམ་བསྐྲུན་མཁན་རེད་བ། དེ་འདྲ་སོང་ཙང་ད་ང་རང་ཚོའི་ད་ལྟ་ཤེས་རིག་ལས་ཁུངས་ནས་དང་དུ་བླངས་ནས་ཨ་ནི་དགེ་རྒན་རྣམ་པ་ལ་ཆེད་ལས་ཡར་རྒྱས་ད་དཔེ་གལ་ཆེན་པོ་རེད། དགེ་རྒན་ཅིག་གིས་དཔེར་ན་ང་བོད་ཡིག་དགེ་རྒན་ཡིན་དུས་བོད་ཡིག་གི་རྨང་གཞི་དང་སྤྱིར་བཏང་དགེ་རྒན་ཚང་མ་ལ་སོ་སོ་གི་དཔའ་བའི་ད་སློབ་སྦྱོང་ཡོད་ཡིན་ན་ཡང་འདིའི་སྒང་ལ་ད་ལྟའི་དུས་ཚོད་ལ་དཔའ་བའི་ང་ཚོ་ག་རེ་ཡར་རྒྱས་བཏང་ཡ་ཆ་རྐྱེན་སྐྲུན་ཡ་དེ་ཚོ་དཔེ་གལ་ཆེན་པོ་རེད་དེ་འདྲ་སོང་ཙང་ནི་ང་རང་གི་བསམ་ཚུལ་ཡང་འདི་རང་རེད་ཤག་དགེ་རྒན་ཆེད་ལས་འདི་དཔེ་ཡིན་གཅིག་མིན་གཅིག་ཡར་རྒྱས་འགྲོ་དགོས་འདུག་ར་དགེ་རྒན་འདི་ད་ང་ཤེས་ཀྱི་ཡོད་ལབ་འདི་མ་བསྡད་པ་བྱས་དུས་ནས་དུས་སུ་སོ་སོའི་གི་ལེགས་བཅོས་ཡོད་ར་ནོ་ད་ནོར་བ་ད་མ་རེད་ཡིན་ནའི་སོ་སོ་ཡི་མ་ཚང་བ་འདི་ཚང་བ་བཟོ་ཡག་ར་དགེ་རྒན་གྱི་སློབ་ཁྲིད་འདི་ཐབས་ལམ་འདི་ཡག་ཏུ་བཟོ་ཡ་འདི་དཔེ་གལ་ཆེན་པོ་རེད་ཤག། རྩ་བའི་བོད་མིའི་སྒྲིག་འཛུགས་ཤེས་རིག་ལྷན་ཁང་གཙོས་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཤེས་ཡོན་གྱི་བསྟི་གནས་ཁག་གིས་དགེ་རྒན་གྱི་ཆེད་ལས་གོང་མཐོར་ཡོང་བ་ལ་དམིགས་ནས་དུས་ནས་དུས་སུ་སྦྱོང་བརྡར་སོགས་སྤྲོད་མུས་ལ། ཉེ་བའི་ཆར་ཤེས་རིག་ལས་ཁུངས་ཀྱི་ངོས་ནས་དགེ་རྒན་གྱི་ཆེད་ལས་ཡར་རྒྱས་ལ་དམིགས་ནས་སྦྱོང་བརྡར་ཞིག་སྤྲད་ཡོད་ཅིང། དེ་ཡི་ནང་རྒན་ལགས་ཁག་ཅིག་མཉམ་ཞུགས་ཀྱི་གོ་སྐབས་ཐོབ་ཡོད་པའི་ཁྲོད་ཁོ་མོ་ལ་ཡང་མཉམ་ཞུགས་བྱེད་རྒྱུའི་གོ་སྐབས་ཐོབ་པ་བརྒྱུད། ཁོང་གིས། ད་ལན་གྱི་སྦྱོང་བརྡར་འདི་ནི་ཁོ་མོ་ལ་སློབ་མ་ཚོ་ལ་ཤེས་ཡོན་ཚུལ་གྱིས་སྤྲོད་ཐུབ་ཐབས་སོགས་ཀྱི་ཐད་དེ་སྔོན་མ་ཤེས་པ་མང་པོ་ཞིག་གསར་དུ་ཤེས་ཏེ་སྦྱོང་བརྡར་འདི་ཕན་ཐོགས་ཆེན་པོ་བྱུང་སོང་ཞེས་གསུང་གི་འདུག། ལགས་འོང་སྤྱིར་བཏང་ང་ཚོ་དུས་ནས་དུས་སུ་དགེ་རྒན་ཆེད་ལས་ཡར་རྒྱས་ཀྱི་ལས་གཞི་མང་པོ་ཞིག་བསླབ་གྲྭ་ནང་འགྲོ་དང་འགྲོ་བཞིན་པ་རེད། རོ། དེ་ཡིན་ན་ཡང་ད་ནངས་རྡ་རམ་ས་ལ་ལ་དགེ་རྒན་ཆེད་ལས་ཡར་རྒྱས་ཀྱི་ཟབ་སྦྱོང་ལ་ཡ་བཅར་ནས་ད་ང་རང་ལ་སྤྱིར་བཏང་ག་རེ་ལབ་ན་ང་ཚོ་མང་པོ་ཅིག་ཆ་ད་འདི་ནང་ལོགས་ལ་ང་ཚོ་མཉམ་རུབ་ཀྱི་བྱེད་སྒོ་བྱས་ཡང་ང་ཚོ་དཔེ་ཀློག་ལབ་ནི་ཁ་ཁ་བྱས་རོ། ཡང་སོ་སོ་གི་སྒེར་གྱི་ཆེད་ལས་ཡར་རྒྱས་ལབ་ནི་ད་མ་འདྲ་བ་དཔེ་མང་པོ་གནང་གོ་རོ། ད་འདི་གནང་བའི་སྐབས་སུ་ཁ་ཤས་ཁ་ཤས་ཅིག་ང་ཚོ་དེ་ནོར་བསྡད་ཤག། ད་བྱེད་སྟངས་བཞུ་ར་འོང་དེ་ནོར་བསྡད་ཤག་ཨ་སྐབས་དེ་དུས་ད་ང་ཚོ་ཁ་སང་འདི་ནོར་ཤག་ད་ང་ཚོ་འདི་ག་འདྲས་ཡར་བཟོ་བཅོས་རྒྱག་དགོས་ཚོད་འགྲིག་པ་བཟོ་དགོས་འདུག་ཨ་ནི་དེ་འདྲས་བྱས་ན་ང་ཚོ་སློབ་མ་ལ་ཡག་ཏུ་ཕན་ས་རེད་ཟེར་ནི་ཨ་ནི་དེ་འདྲས་དེ་ང་ཚོ་ཡག་པོ་བྱས་ནི་ད་ག་རེ་ལབ་ཞིབ་ཚགས་པོ་བྱས་ནས་ཧ་གོ་སོང་ལགས་འོ། ཞེས་དང་མ་སུ་རི་བོད་ཁྱིམ་སློབ་གྲྭའི་ངོས་ནས་དགེ་རྒན་གྱི་ཆེད་ལས་ཡར་རྒྱས་གཏོང་སྟེ་དགེ་རྒན་སྤུས་ཚད་དང་ལྡན་པ་འབའ་ཞིག་གསོ་སྐྱོང་ཐུབ་ཐབས་ལ་དམིགས་ནས་མི་རྒྱུ་གཉིས་ཆར་གྱི་འགྲོ་གྲོན་ཕངས་མེད་བཏང་སྟེ་རྒྱུན་གཏན་ནས་ཕྱི་ཕྱོགས་ནས་ཆེད་ལས་མཁས་དབང་གདན་ཞུ་དང་དེ་བཞིན་མ་སུ་རི་བོད་ཁྱིམ་ཁྱབ་ཁོངས་རང་གི་དགེ་རྒན་ཕན་ཚུན་བར་སྦྱོང་བརྡར་སྤྲོད་རེས་ཀྱི་ལས་འཆར་སྤེལ་མུས་ཡིན་པ་རེད་འདུག་ཁོང་གིས་རང་ཉིད་དགེ་རྒན་ཞིག་ཡིན་པའི་ཆ་ནས་དགེ་རྒན་གྱི་ཆེད་ལས་ཡར་རྒྱས་བཏང་སྟེ་མ་འོངས་པའི་མི་རབས་གསར་པ་ཚོ་ལ་མདུན་ལམ་སྟོན་ཐུབ་མཁན་ཞིག་དགོས་པ་གལ་ཆེན་པོ་སོང་སོ་སོའི་ངོས་ནས་སློབ་མ་ཚོ་ལ་ཤེས་བྱ་ཡོན་ཏན་གང་ཞིག་བསླབ་དགོས་ཀྱང་བསླབ་གཞིའི་ཤེས་ཡོན་གྱིས་ཕྱུག་པ་ཙམ་མ་ཟད་གནའ་དེང་ཟུང་འབྲེལ་གྱི་ཁྲིད་ཐབས་བྱས་ཏེ་སློབ་མ་རྣམས་ཤེས་བྱ་དང་ཀུན་སྤྱོད་གཉིས་ལྡན་ཆགས་ཐུབ་པ་བྱེད་རྒྱུ་དེ་གལ་ཆེན་པོ་རེད་ཅེས་གསུང་གི་འདུག། ད་བྱེད་སྟངས་འདི་ཚོ་གཉིས་ཀ་གལ་ཆེན་པོ་རེད་ལབ་བྱུང། ཁ་ཅིག་ལ་ན་དགེ་རྒན་ཞིག་དུས་དང་པོ་སོ་སོའི་རྒྱུད་ལ་ཡོད་པའི་ཤེས་ཡོན་འདི་ག་ན་ད་ཤེས་ཡོན་འདི་མུ་མཐའ་མེད་པ་སོང་ཙང་ག་ཚོད་ཤེས་མེད་ན་དེ་ག་ཟིག་གི་ཕྲུ་གུ་ལ་ཡག་ག་འཇུག་ཐུབ་ཡ་བྱས་ཨ་འདི་མཉམ་དུ་སློབ་ཁྲིད་ཐབས་ལམ་འདི་འདི་ལས་ཡག་ཏུ་བཏང་ན་ད་གཉིས་ཀ་བསྡོམས་ནས་ད་དངོས་གནས་ཁོ་རང་གིས་མདོར་ན་ཕྲུ་གུ་དེ་ལ། ར། སློབ། ཡི་གེ་ག་རེ་བསླབས་ནས་སློབ་ཁྲིད་ག་རེ་བྱས་ནས་འཇུག་པ་དང་ཨ་ནི་ཟུག་པ་ཕན་ཐོགས་ཆེ་བ་ཡོང་གི་རེད་ལབ་བཞིན།
བདེ་སྐྱིད་གླིང་བོད་ཁྱིམ་སློབ་གྲྭའི་བོད་ཡིག་དགེ་རྒན་བསྟན་འཛིན་ཆོས་སྒྲོན་ལགས་ནས་ཆུང་དུས་ནས་འཛིན་རིམ་དགུ་པ་བར་རྡ་ལ་ཧོ་སི་དང་འཛིན་རིམ་བཅུ་པ་ནས་ཝཱ་ཎ་བོད་ཀྱི་གཙུག་ལག་སློབ་གྲྭ་ཆེན་མོའི་ནང་ཞུགས་ཏེ་སློབ་དཔོན་ཐོན་ཡོད་པ་དང། དེ་ནས་རྡ་ཤོད་བོད་ཁྱིམ་སློབ་གྲྭར་ལོ་བཞི་ཡི་རིང་དགེ་རྒན་དང་བདེ་སྐྱིད་གླིང་བོད་ཁྱིམ་སློབ་གྲྭའི་ནང་ད་བར་ལོ་བརྒྱད་མ་ཟིན་ཙམ་དགེ་རྒན་གྱི་ཕྱག་ལས་གནང་ཡོད་པ་རེད་འདུག།
སྤྱིར་བཏང་ང་རང་གཞི་རིམ་འདི་རྡ་ལ་ཧོ་སི། སློབ་གྲྭ་ནས་བྱས། འདིའི་རྗེས་ལ་འཛིན་གྲྭ་བཅུ་པ་ལ། བཅུ་པ་ནས་ང་ག་རེ། ཝར་ན་སིའི་མཐོ་སློབ་ལ་བགྲོད་ཡིན། འདི་ནི་ང་རང། སློབ་དཔོན་བྱས་དགེ་རྒན་འོས་སྦྱོང་བྱས་ནས་ཨ་འདི་ཅི་ལ། དང་པོ་འདི་ལ། རྡ་ཤོད་བོད་ཁྱིམ་སློབ་གྲྭ་ལ་ལོ་བཞིའི་རིང་ག་ལ་དགེ་རྒན་བྱས་ཨ་འདིའི་རྗེས་ལ་ཡང་ང་རང་སྒེར་གྱི་དཀའ་ངལ་བརྟེན་ནས་བདེ་སྐྱིད་གླིང་ལ་སླེབ་དགོས་བྱུང་སོང་ཨ་འདི་ནས་བདེ་སྐྱིད་གླིང་ལ་སླེབས་ནས་ད་ཐ་ན་ང་ལས་ཀ་བྱས་ནས་ལོ་བདུན་དང་ཕྱེད་ཀ་ཙམ་འགྲོ་གི་འདུག། སྤྱིར་བཏང་ང་རང་ཆུང་དུས་འཛིན་གྲྭ་གཉིས་པ་གསུམ་པ་སྐབས་སུ་ང་ཚོའི་རྒན་ལགས་ཤིག་ཡོད་ར་རྒན་ངག་དབང་ལགས་ཨན་ཁོ་རང་ད་བོད་ཡིག་དཔེ་ཡག་པོ་བསླབ་ཡོད་ར་ཨན་བསླབ་པའི་སྐབས་སུ་ང་ཚོ་ལ་ད་ཁ་ལོ་ཡག་པོ་འདུག་ཡག་པོ་འདུག་ལབ་ཡང་སེ་ཡང་སེ་འདི་འདྲ་ལབ་དུས་ཀ་ལ་ཨ་ང་རང་ཏོག་ཙམ་བོད་ཡིག་ལ་དོ་སྣང་འདུག་ཆུང་དུས་ནས་ང་རང་འདི་འདྲ་ཡོད་ཨ་ནི་ང་རང་ཆུང་དུས་ནས་དགེ་རྒན་བྱེད་འདོད་པ་ཡོད་ར་ཨ་ནི་ཕྱིས་སུ་ང་འཛིན་གྲྭ་བརྒྱད་པ་སླེབ་དུས་ཀ་ལ་ད་ང་རང་སེམས་པ་ནང་བོད་ཡིག་དགེ་རྒན་བྱེད་པའི་འདོད་པ་འདུག

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་གར་གྱི་ལ་དྭགས། ཤེལ། ལམ་སྒྲོན་དཔེ་གསར་སློབ་གྲྭ་དེ་ཉིད་ལ་དྭགས་ཀྱི་སཱི་ཤེས་ཡོན་སློབ་གསོའི་དཔེ་སྟོན་སློབ་གྲྭར་བསྐྲུན་རྒྱུ་ཡིན་པ་རེད། དེའང་ལ་དྭགས་ནས་ང་ཚོའི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན། སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་དགོངས་གཞི་བསྒྲུབས་པའི་རེ་བ་ལ། ལ་དྭགས་ཤེལ་ལམ་སྒྲོན་སློབ་གྲྭ་དེ་ཉིད་ས་གནས་ཀྱི་སཱི་ཤེས་ཡོན་སློབ་གསོའི་དཔེ་སྟོན་སློབ་གྲྭར་བསྐྲུན་པའི་རྟེན་འབྲེལ་མཛད་སྒོ་ཞིག་ཚུགས་ཡོད་པ་དང་དེ་ཡང་དེང་དུས་ལ་དྭགས་ཀྱི་སྤྱི་ཚོགས་ནང་གི་དགོས་མཁོ་དང་བསྟུན་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དགོངས་གཞི་བསྒྲུབས་པའི་རེ་བ་ཞིག་ཡིན་པ། ཤེལ་ལམ་སྒྲོན་དཔེ་གསར་སློབ་གྲྭའི་སྦྱིན་བདག་དམིགས་བསལ་ཡིན་པ་དགེ་བཤེས་བློ་བཟང་ཚེ་དབང་ལགས་ཀྱིས་གསུངས་གདའ། བཟོད་དགོས། རྒྱུ་མཚན་གཙོ་བོ་དེ་ལྟ། ང་ཚོ་མཁན་མཁན་པ་རེད་ཅེས་ཆེ་ར་ཞུ་མ་དགོས་རོགས། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དགོངས་གཞི་གཙོ་བོ་སོ་དྲི་རེད།
ཡང་ལ་དྭགས་ཤེལ་ལམ་སྒྲོན་སློབ་གྲྭ་དེ་ཉིད་སཱི་ཤེས་ཡོན་སློབ་གསོའི་དཔེ་སྟོན་སློབ་གྲྭ་ཞིག་འགྱུར་ཆེད། ཐོག་མར་སློབ་གྲྭའི་དགེ་རྒན་དང་ལས་བྱེད་ཀུན་ལ་ཟབ་སྦྱོང་གནང་རྗེས་ཉིན་ལྟར་སློབ་གྲྭའི་ཞོགས་པའི་འདུ་འཛོམས་སྐབས་སྐར་མ་ལྔའི་རིང་སཱི་ཤེས་ཡོན་སྦྱོང་བརྡར་གནང་གི་ཡོད་པ་དང་རིམ་པས་སློབ་གྲྭའི་བསླབ་གཞིའི་ནང་བཅུག་རྒྱུའི་འཆར་གཞི་ཡོད་པ་སློབ་གྲྭའི་སློབ་སྤྱི་ལགས་ཀྱིས་གསུངས། ཡང་དེ་སྔ་སྤྱི་ལོ་ཉིས་སྟོང་བཅུ་བདུན་ལོ་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དྭགས་ཤེལ་ལམ་སྒྲོན་སློབ་གྲྭ་ལ་ཆིབས་བསྒྱུར་བཀའ་དྲིན་བྱུང་ཡོད་པ་རེད་གདའ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཨི་ཊ་ལི་གི་སྲིད་བློན་ལྕམ Giorgia Meloni མཆོག་གིས་རྒྱ་ནག་གི་རྒྱུད་གཅིག་ལམ་གྱི་ལས་འཆར་ནས་ཕྱིར་འཐེན་གནང་འཆར་ཡོད་པ G20 ལྷན་ཚོགས་སྐབས་རྒྱ་ནག་གི་སྲིད་བློན Li Qiang ལ་གསུངས་ཡོད་ལུགས་དེ་རེས་གཟའ་ཉི་མའི་ཉིན་ཨི་ཊ་ལི་གི་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་སྤེལ་ཡོད་པ་ལུང་འདྲེན་གནང་ནས་རོམ་ནས Reuters གསར་ལས་ཁང་གིས་གནས་ཚུལ་སྤེལ་གདའ། ཨི་ཊ་ལི་ནི་ཇི་སེ་བེན་ཟེར་བའི་སྟོབས་ཆེན་རྒྱལ་ཁབ་བདུན་ནས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ཟེར་བའི་ལས་འཆར་ནང་མཉམ་ཞུགས་བྱ་རྒྱུའི་ས་རྟགས་བཀོད་མི་རྒྱལ་ཁབ་གཅིག་པུ་དེ་ཡིན་པ་དང་ད་ལན་ཨི་ཊ་ལི་གི་སྲིད་བློན་མེ་ལོ་ནི་མཆོག་གིས་རྒྱ་ནག་གི་ལས་གཞི་དེ་ནས་ཕྱིར་འཐེན་གནང་འཆར་ཡོད་པ་རྒྱ་ནག་གི་སྲིད་བློན། ལི་ཁྱང་ལ་གསུངས་ཡོད་པ་དང་ལི་ཡིས་ཨི་ཊ་ལི་གི་སྲིད་བློན་མཆོག་ལ་དེའི་ཐོག་བསྐྱར་དུ་དགོངས་བཞེས་ཡོང་བའི་ནན་བསྐུལ་ཞུས་གདའ། ཨི་ཊ་ལི་གི་སྲིད་གཞུང་ཟུར་པས་སྤྱི་ལོ་ཉིས་སྟོང་བཅུ་དགུ་ལོ་ལ་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་དང་མཉམ་ཞུགས་བྱ་རྒྱུའི་གན་ཡིག་ལ་ས་རྟགས་བཀོད་ཡོད་པ་དང་ཨི་ཊ་ལི་གི་ཆབ་སྲིད་པ་མང་པོས་རྒྱ་ནག་གི་ལས་འཆར་དེས་ཨི་ཊ་ལི་ལ་ཁེ་ཕན་ག་རེ་ཡོད་མེད་ཀྱི་ཐོག་དགོངས་ཚུལ་དང་དྲི་བ་མང་པོ་ཡོད་བཞིན་པ་དང་ལྷག་པར་དུ་ཨི་ཊ་ལི་གིས་རྒྱ་ནག་གི་རྒྱུད་གཅིག་ལམ་གྱི་ལས་འཆར་དང་མཉམ་ཞུགས་བྱས་པ་དེས། གནམ་སྟོན། ནུབ་ཕྱོགས་རྒྱལ་ཁབ་ཚོས་དེ་ནི་རྒྱ་ནག་གི་ཤུགས་རྐྱེན་སྤེལ་ཐབས་ཀྱི་ལས་འཆར་ཞིག་ཡིན་པའི་དོགས་ཟོན་གྱི་རང་བཞིན་ཞིག་ཏུ་གྱུར་ཡོད་པ་རེད་ལ་ཨི་ཊ་ལི་གི་ཆབ་སྲིད་ཚོགས་པ་ནང་ཁུལ་དུ་བསམ་ཚུལ་ཡོང་བའི་ཅོ་ཞིག་བཏུང་བཅོས་ཡོད་པ་རེད་ད། ཐེངས་འདིའི་སྲིད་བློན་མེ་ལོ་ནི་མཆོག་གི་ཐག་གཅོད་དེས་ཨི་ཏི་ལི་དང་རྒྱ་ནག་གི་འབྲེལ་བ་ལ་འགྱུར་བ་འགྲོ་རྒྱུ་དང། ཨི་ཏི་ལི་དང་ནུབ་ཕྱོགས་མནའ་མཐུན་རྒྱལ་ཁབ་དབར་ཞེ་མཐུན་གྱི་འབྲེལ་བ་བཟང་དུ་འགྲོ་སྲིད་པ་ཞིག་ཡིན་པ་རེད་ད། མཐའ་མཇུག་ཏུ་དེང་དུས་ཀྱི་རྒྱ་ནག་ཟེར་བའི་ལེ་ཚན་ནང་བོད་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་སུ་རྒྱ་དཀར་ནག་གཉིས་དབར་གྱི་དཀའ་རྙོག་དེའི་ཐོག་ནས་བོད་ཀྱི་གནད་དོན་དེ་ཇི་ལྟར་ཆགས་བཞིན་ཡོད་མེད་སོགས་བཀའ་འདྲི་ཞུས་ཡོད་པའི་སྐོར་ལེའུ་དང་པོ་དེ་བློ་བཟང་གིས་ཕྱོགས་བསྒྲིགས་བྱས་པ་གསན་རོགས།

དེ་བཞིན་རྒྱ་དཀར་ནག་གཉིས་བར་གཅིག་གི་ས་མཚམས་ཀྱི་གནད་དོན་དེ་ཡི་ཐོག་ནས་བོད་ཀྱི་གནད་དོན་འདི་ག་འདྲ་ཞིག་ཆགས་ཀྱི་ཡོད་མེད་སོགས་ཀྱི་གལ་གནད་ཆེ་བའི་གནད་དོན་མང་པོ་ཞིག་གི་ཐོག་ལ་བཅར་འདྲི་ཞུས་ཡོད་པའི་སྐོར་རིམ་པས་བཤད་ནས་རྣམ་པ་ཚོ་ལ་ཞུ་གི་ཡིན། དེ་ཡང་རྒྱ་གར་གྱི་དྲ་རྒྱ་བརྒྱུད་ལམ་དེང་དུས་ཀྱི་སྤྱི་ཚོགས་ནང་ལ་དོ་སྣང་ཆེན་པོ་བྱེད་ས་ཀྱི་གསར་འགོད་པ་ཨ་མི་དཱ་བ་རེ་ཝི་མཆོག་གིས་བོད་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་སུ་གཞི་རྩ་ཡི་བོད་ཀྱི་གནད་དོན་འདི་ཇི་འདྲ་ཞིག་ཆགས་ཡོད་མེད་དང་ད་ལྟ་བོད་ནང་གི་དངོས་ཡོད་ཀྱི་གནས་སྟངས་འདི་ཅི་འདྲ་ཞིག་ཆགས་ཡོད་མེད་སོགས་ཀྱི་སྐོར་བཅར་འདྲི་ཞུས་པའི་སྐབས་བོད་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་ལན་འདེབས་འདི་ལྟར་གནང་ཡོད་པ་རེད། དེ་ལ་ཡ་ད་ཅིག་ང་ཚོས་ད་ལྟ་བར་དུ་བརྩིས་པ་ན་རྒྱ་མིས་རྒྱ་ནག་གིས་བོད་བཙན་གནོན་བྱས་རྗེས་ལོ་བདུན་ཅུ་དོན་གསུམ་འགྲོ་གི་ཡོད་རེད་དེའི་ནང་ལ་ཡང་རྒྱ་མི་གི་བཙན་གནོན་འོག་ལ་ཡ་བོད་པ་ས་ཡ་གཅིག་ལྷག་ཙམ་ཅིག་འདས་གྲོངས་ཕྱིན་པ་དང་དགོན་པ་སྟོང་ཕྲག་དྲུག་ལྷག་ཙམ་ཅིག་གཏོར་བཅོམ་བཏང་པ་དང་ད་ལྟ་ཡིན་པའི་ནས་བོད་ཁྱོན་ཡོངས་ལ་རྒྱ་མིའི་གདུག་རྩུབ་འོག་ལ་ཡ་ནས་རང་དབང་མེད་པ་བྱས་བོད་པ་དཀའ་ངལ་ཞེ་པོ་ཅིག་གི་ཁྲེས་བྱས་དུ་བསྡད་ཡོད་རེད་འབྲོག་པ་དང་ཞིང་པ་ཀྱི་ས་འཕྲོག་བཅོམ་བྱས་ཁོ་ཚོས་གཏེར་ཁ་བཏོན་ཡག་གི་རི་དང་ལུང་ལ་ཡ་འབར་རྫས་བརྒྱབ་བྱས་གཏེར་ཁ་བཏོན་བྱས་རྒྱ་ནག་ཁས་རྒྱ་ནག་ནས་ཅ་ལག་གོང་ཁེ་པོ་བཟོས་བྱས་འཛམ་གླིང་ཁྱོན་ཡོངས་ལ་ཡ་བཙོང་གི་ཡོད་རེད་འདི་ཡིན་པ་སོང་ཙང་ད་རྒྱ་མིས་བོད་བཙན་གནོན་བྱས་པ་ཙམ་མ་ཡིན་པ་འཛམ་གླིང་རྒྱལ་ཁབ་མང་པོ་ཅིག་གིས་སོ་སོའི་ཡར་ཐོན་ལས་གཞི་དང་ཅ་ལག་གོང་ཁེ་པོ་གི་ཆེད་དུ་བོད་ནས་ཁེ་བཟང་ལེན་གྱི་ཡོད་རེད། ད་ལྟ་ཉེ་དུས་ཀྱི་སྲིད་བྱུས་འདི་ནང་ལ་རྒྱ་ནག་གིས་བོད་ཁྱོན་ཡོངས་ལ་ཡང་བོད་པའི་སློབ་ཕྲུག་ལ་སློབ་གྲྭ་ལ་ཡང་བཙན་པོ་དབང་ཡོད་རང་གི་ཐོག་ནས་སློབ་གྲྭའི་ནང་ལ་ཡང་རྒྱ་ཡིག་བསླབ་པ་མ་གཏོགས་བོད་ཡིག་བསླབ་ས་མེད་པ་བཟོས་བྱས། མ་འོངས་པ་ད་ཅིག་ལོ་བཅུ་བཅོ་ལྔ་ནང་ལོགས་ལ་ཡང་བོད་པའི་གཞོན་སྐྱེས་ཀྱི

བོད་ཞེས་པ་དེ་ཡི་གི་མིང་བྱང་ལ་ཞི་ཙང་ཞེས་འབོད་རྒྱུ་ཡི་གྲོས་ཆོད་བཞག་ནས་ཐག་གཅོད་བྱས་པ་དེ་ཡི་གི་ཐོག་ནས་བོད་ལ་ཁྱད་པར་ཇི་འདྲ་ཞིག་འགྲོ་གི་ཡོད་མེད་དང་ལྷག་པར་དུ་རྒྱ་གར་གྱི་ས་ཁུལ་ཁག་ཅིག་གི་མིང་ལ་ཡང་རྒྱ་ནག་གཞུང་གིས་གསར་པ་བཏགས་པའི་གི་གནས་ཚུལ་བྱུང་ཡོད་པར་བརྟེན་འདི་ཚོ་ཡི་ཐོག་ལ་ཁྱེད་ལ་བསམ་ཚུལ་ཇི་འདྲ་ཡོད་མེད་གི་སྐོར་བཅར་འདྲི་ཞུས་པའི་སྐབས་བོད་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་ལན་འདེབས་འདི་ལྟར་གནང་ཡོད་པ་རེད། ངས་རེ་ད་འདྲི་ཞུ་ཡས་འདུག་ལགས། ད་ལྟའི་རྒྱ་ནག་གི་བོད་ཀྱི་མིང་བྱང་འདི་ལ་ཤིས་ཙང་ལབ་པའི་གི་དམིགས་ཡུལ་ཁོ་རང་ཤིས་ཙང་ལབ་པའི་སྐབས་ལ་རྒྱ་ནག་གི་ཚིག་གི་དོན་ལ་ནུབ་ཕྱོགས་ལ་ཡོད་པའི་གཏེར་མཛོད་ཁང་ལབ་ཀྱི་ཡོད་རེད། བྱས་ཙང་འདིའི་གི་ཐོག་ནས་ག་རེ་ལྟ་བ་རེད་ཟེར་ན་རྒྱ་ནག་གིས་བོད་ལབ་པ་ཡིན་ན་ནུབ་ཕྱོགས་ལ་ཡོད་པའི་ཅིག་གི་གཏེར་ཁ་བཏོན་གྱི་ས་ཆ་ཡོད་པ་ཙམ་མ་ཡིན་པ་འདི་འདྲའི་ཅིག་ལ་བལྟ་བ་མ་གཏོགས་བོད་ནང་ལ་ཡ་ཅིག་བོད་པའི་ཆོས་དང་རིག་གཞུང་ནི་མི་རིགས་མང་དག་ཅིག་བསྡད་ཀྱི་ཡོད་པའི་གི་དེ་འདྲས་ཀྱི་ལྟ་སྟངས་རྩ་བ་ཉིད་ཡོད་མ་རེད། སྤྱིར་བཏང་ནས་ང་ཚོ་ལོ་རྒྱུས་ནང་བལྟས་པ་ཡིན་ན་རྒྱ་ནག་གིས་དང་པོ་ཐོག་མར་བོད་ལ་ལྟ་སྟངས་འདི་ལོ་རྒྱུས་ནང་ལ་ད་ལྟའི་ལྟ་སྟངས་ནང་བཞིན་མ་རེད། སྔོན་མ་ལོ་རྒྱུས་ནང་ལོགས་ལ་ཡང་རྒྱ་ནག་གིས་བོད་ལ་ཐུའུ་ཧྥན་ལབ་ཀྱི་ཡོད་རེད། འདི་ལབ་པའི་སྐབས་ལ་རྒྱ་ནག་གི་ནུབ་ཕྱོགས་ལ་ཡོད་པའི་རྒྱལ་ཁབ་འདི་ནང་ལ་ཡོན་ཏན་དང་ཤེས་བྱ་ཡོན་ཏན་ཞེ་པོ་ཅིག་ཡོད་རེད། འདི་ནས་ཨ་ནི་ཤེས་བྱའི་ཡོན་ཏན་ཚུར་ལེན་པ་ཡིན་ན་རྒྱ་ནག་ལ་ཞེ་པོ་ཕན་ཐོགས་ཀྱི་རེད་ཟེར། རྒྱ་ནག་གི་ལོ་རྒྱུས་གཙོ་བོ་འདི་ཨ་ནི་ད་ལྟ་ན་ང་ཚོའི་སྤྲེའུ་དང་ཕག་པ་ལབ་ཡག་གི་ལོ་རྒྱུས་འདི་ནང་ལ་རྒྱ་ནག་གི་མཁས་དབང་ཆེན་པོ་ཅིག་ཨ་ནི་ནུབ་ཕྱོགས་ལ་ཡར་བསྐྱོད་བྱས་ཡོན་ཏན་ལེན་ག་ཕྱིན་པའི་གི་ལོ་རྒྱུས་འདི་ད་རྒྱ་ནག་གི་སྲོལ་རྒྱུན་རིག་གཞུང་གི་ལོ་རྒྱུས་བཤད་ཡོད་ན་མིན་ན་འདི་ཆགས་བསྡད་རེད་རྒྱ་གར་ཡིན་པ་ཡིན་ན་མཧཱ་བྷ་རད་དང། ར་མ་ཡན་ཡོད་རེད་པ། འདི་ནང་བཞིན་རྒྱ་ནག་གི་ལོ་རྒྱུས་འདི་ད་སུན་ཝུའུ་ཁུང་ལབ་ཀྱི་རེད་ཅེས་རྒྱ་ནག་གི་མཁས་དབང་ཆེན་པོ་ཅིག་ཕ་གི་རྒྱ་ནག་གི་ནུབ་ཕྱོགས་ལ་ཕྱིན་བྱས་ཡོན་ཏན་ལེན་ག་ཕྱིན་པའི་གི་ལོ་རྒྱུས་འདི་འདྲ་ཅིག་ཡོད་རེད་འདི་ལ་དུས་འདི་སྐབས་ལ་བོད་ལ་ལྟ་ཕྱོགས་འདི་ཡོན་ཏན་ཞེ་པོ་ཅིག་ཡོད་པའི་གི་རྒྱལ་ཁབ་འདི་འདྲ་ཅིག་གི་ལོ་རྒྱུས་འདི་ད་རྒྱ་ནག་གི་དུས་རྒྱུན་ནས་ལྟ་སྟངས་འདི་འདྲ་ཅིག་ཡོད་རེད། ད་ཡིན་པའི་ནས་ད་ད་ལྟ་ལྟ་སྟངས་དེ་ཞེ་པོ་ཅིག་འགྱུར་བ་ཕྱིན་བསྡད་ཡོད་རེད་ད་ལྟའི་ད་དམར་ཤོག་གཞུང་གིས་བོད་ལབ་པ་ཡིན་ན་ད་གཏེར་ཁ་བཏོན་ས་རང་མ་གཏོགས་ཅིག་གི་སྔོན་མའི་གི་ལོ་རྒྱུས་དེ་ལྟ་སྟངས་འདི་འགྱུར་བ་ཅིག་ཕྱིན་བསྡད་ཡོད་རེད་ཞེས་བྱས་འདི་འདྲ་ཅིག་ཞུ་རྒྱུ་བྱུང། ཡང་རྒྱ་གར་གྱི་འཛམ་གླིང་ཡོངས་ཀྱི་ཐབས་བྱུས་གསར་འགྱུར་ཞེས་པའི་གི་དྲ་རྒྱའི་བརྒྱུད་ལམ་གྱི་གཙོ་སྐྱོང་པ་ཨ་མི་ཏ་བྷ་རེ་ཝི་མཆོག་གིས་བོད་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་སུ་རྒྱ་གར་གཞུང་གིས་བོད་ཐོག་ལ་འཛིན་པའི་གི་སྲིད་བྱུས་འདི་ཇི་འདྲ་ཞིག་ཡིན་མིན་སྐོར་ལ་བཅར་འདྲི་ཞུས་པའི་སྐབས། བོད་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་མཆོག་གིས་ངོ་སྤྲོད་འདི་ལྟར་གནང་ཡོད་པ་རེད། རྒྱ་གར་གྱིས་བོད་ཕྱོགས་ལ་འཛིན་པའི་སྲིད་བྱུས་འདི་ད་ལྟ་དང་དུས་རྒྱུན་རྒྱལ་བ་རིན་པོ་ཆེས་ཡང་སེ་གསུངས་བསྡད་དེ་རེད། རྒྱ་གར་གྱིས་བོད་ཕྱོགས་ལ་འཛིན་པའི་སྲིད་བྱུས་འདི་ཅིག་མ་དགོས་པ་ལ་ཡ་ཅིག་གཟབ་པོར་ཞེ་པོ་ཅིག་བྱས་བསྡད་ཡག་དེ་འདྲས་ཅིག་ཡོད་རེད། བྱས་ཙང་རྒྱ་གར་གྱིས་བོད་ཕྱོགས་ལ་འཛིན་པའི་སྲིད་བྱུས་འདི་འགོ་བཙུགས་མཁན་ཁོ་རང་རང་ད་ཉེ་དུས་ཀྱི་དུས་ཚོད་ལ་བལྟས་པ་ཡིན་ན། ཧིན་དྷི་ཅི་ནི་བྷ་ཡི་བྷ་ཡི་ཞེས་བྱས་རྒྱ་གར་དང་རྒྱ་མི་སྤུན་ཀྱག་རྒན་གཞོན་ཡིན་ཞེས་བྱས་འདི་འདྲའི་གི་སྲིད་བྱུས་དང་པོ་ཐོག་མ་ཅིག་རྒྱ་གར་གི་སྲིད་བློན་ནེ་རུའི་སྐབས་ལ་ཡ་ཟིན་པ་རེད་དེ་དུས་རྒྱ་མིས་བོད་བཙན་གནོན་བྱེད་འགོ་ཚུགས་རེད་རྒྱ་མིས་བོད་བཙན་གནོན་བྱས་པའི་སྐབས་ལ་བོད་ལ་རྒྱབ་སྐྱོར་བྱེད་ཡག་ཕར་བཞག་ད་དུང་རྒྱ་ནག་གི་དམག་མི་བོད་ལ་འགྲོ་བའི་སྐབས་ལ་ཡ་རྒྱ་ནག་རང་ལ་ཕར་རྒྱབ་སྐྱོར་བྱས་པས་གནད་དོན་དེ་འདྲ་བྱུང་ཡོད་རེད་གཞུག་ལ་ཡ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལ། རྒྱ་གར་གྱི་གྲོས་དོན་ནི་དོན་ཚན་ལྔ་ཟེར་བྱས Panchsheel Agreement ལ་ནི་འདི་འདྲའི་གྲོས་དོན་ཅིག་བཞག་ཨ་འདིའི་ནང་ལ་བོད་དེ་རྒྱ་མིའི་ཆ་ཤས་རེད་ཟེར་བྱས་བོད་དེ་རྒྱ་མིའི་ཆ་ཤས་ཡིན་པ་ཁས་ལེན་བྱེད་མཁན་རྒྱལ་ཁབ་མང་པོའི་ནང་ལས་དང་ཤོས་གཅིག་རྒྱ་གར་རང་དུ་ཚེ་ཆགས་བསྡད་ཡོད་རེད་གཞུག་ལ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལ་རྒྱ་མིས་རྒྱ་གར་ལ་དམག་རྒྱག་པའི་སྐབས་ལ་ནི་རྒྱ་གར་ཅིག་ད་ཧང་སངས་བྱས། རྒྱ་ནག་གི་མགོ་སྐོར་བསླུ་བྲིད་འོག་ལ་ཡ་ཕྱིན་སོང་ཟེར་བྱས། ནི་གཅིག་བློ་ཕམ་བསྡད་ཡག་གི་གནས་སྟངས་འདི་འདྲས་བྱུང་བ་རེད། དེ་ནས་བར་སྐབས་ཅིག་ལ་ནི་རྒྱ་ནག་མཉམ་དུ་འབྲེལ་བ་ཁོ་རང་མེད་པ་སྐད་ཆ་གང་ཅིའི་ཐོག་ནས་བོད་སྐོར་ལ་ཡ་ད་གླེང་སློང་རྩ་བ་ཉིད་ནས་མ་བྱས་པར་མ་ཚད་དེང་སང་ཡིན་པས་ནི་རྒྱ་གར་གྱི་ཀློག་དེབ་ནང་ལ་བོད་ཀྱི་སྐོར་ལ་ཡ་རྩ་བ་ཉིད་ནས་ཤེས་ཀྱི་ཡོད་མ་རེད། ཨ་ནི་རྒྱ་གར་གྱི་ཁྱིམ་མཚེས་རྒྱལ་ཁབ་ཚང་མའི་སྐོར་ལ་ཡ་རྒྱ་གར་གྱི་གཞོན་སྐྱེས་ལ་བསླབ་ཀྱི་ཡོད་ནས་ཧི་མ་ལ་ཡ་གི་རྒྱུད་དང་དེའི་ཕར་ཁ་ལ་ཡོད་པའི་བོད་ཀྱི་སྐོར་ལ་རྩ་བ་ཉིད་ནས་རྒྱ་གར་གྱི་གཞོན་སྐྱེས་ལ་ཡ་བསླབ་ཀྱི་ཡོད་མ་རེད་རྒྱ་གར་གཞོན་སྐྱེས་ཀྱིས་ཤེས་ཀྱི་ཁོ་རང་ཡོད་མ་རེད། འདི་མོ་སོང་ཙང་ད་རྒྱ་གར་གྱི་བོད་སྐོར་ལ་ཡ་ཨ་ནི་རྒྱ་གར་མི་མང་རང་ལ་ཡ་བསླབ་དགོས་དེ་ཞེ་པོ་ཅིག་གི་གལ་ཆེན་པོ་རེད་ཨ་ནི་ད་ཉེ་དུས་ཀྱི་དུས་ཚོད་ལ་བལྟས་པ་ཡིན་ན་ཉིས་སྟོང་བརྒྱད་བར་དུ་བོད་རང་སྐྱོང་ལྗོངས་ཟེར་བ་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆ་ཤས་རེད་ཟེར་བྱས་དེ་བར་དུ་བཤད་ཀྱི་ཡོད་རེད་ཉིས་སྟོང་བརྒྱད་ནས་དེ་མ་བཤད་པ་བྱས་བྱས། ཐག་གཅོད་དེ་འདྲས་ཅིག་བྱུང་པ་རེད་དེ་ག་རེ་ཟེར་ན་གཅིག་ནས་རྒྱ་གར་ད་དཔལ་འབྱོར་གྱི་ཐོག་ནས་དམག་དོན་གྱི་ཐོག་ནས་ནུས་པ་ཆེན་པོ་ཅིག་ཆགས་ཀྱི་ཡོད་སོང་ཙང་བོད་སྐོར་ལ་ཡ་མ་བཤད་པ་རང་བཞག་པ་དེ་འགྱུར་ལྡོག་གི་རྣམ་པ་དེ་ཏན་ཏན་ཅིག་རེད། ད་ལྟ་བལྟས་པ་ཡིན་ན་ད་རྒྱ་གར་འཛམ་གླིང་རྒྱལ་ཁབ་མང་པོའི་ནང་ནས་སྟོབས་ཤུགས་ཆེ་གྲས་ཅིག་ཡར་ཚར་ལོངས་བྱས་བྱས་ཡོང་བསྡད་ཀྱི་ཡོད་རེད་འདི་མོ་སོང་ཙང་རྒྱ་ནག་ཡིན་པ་ནས་ད་ཅིག་ལས་སླ་བོ་ཅིག་གི་ཐོག་ནས་རྒྱ་གར་ལ་ཡ་ཅིག་འབྲེལ་བ་བྱས་ཏེ་ཁག་པོ་དེ་འདྲས་ཆགས་བསྡད་ཡོད་རེད་ནི་ད་ད་རྒྱ་ནག་གིས་རྒྱ་གར་སྒང་ལ་ཡ་གནོན་ཤུགས་སྤྲད་འགྲན་རྩོད་ཤུགས་ཆེན་པོ་བྱས་འདི་འདྲས་མོ་སོང་ཙང་མ་འོངས་པ་བོད་འདི་ད་རྒྱ་གར་དང་རྒྱ་ནག་བར་གྱི་རྩོད་རྙོག་འདི་ནང་ལ་གནད་དོན་གལ་ཆེན་པོ་ཅིག་ཆགས་ཀྱི་རེད་བསམ་གྱི་འདུག་ཅེས་བཤད་ཞུ་གི་བྱུང།

བདུན་རྗེས་མ་ནང་ལ་རྣམ་པ་ཚོ་ལ་བསྒོ་དགོས་ཡིན། འོ་ན་རྣམ་པ་ཚོ་གིས་ང་ཚོའི་ལས་རིམ་ཉན་པ་ལ་བཀའ་དྲིན་ཆེ། ཅེས་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་བ་ཡིན། དེ་རིང་གི་རྩོམ་སྒྲིག་འགན་འཛིན་ཚེ་བརྟན་རྣམ་རྒྱལ་ལགས་ཡིན།